ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས། དེ་རིང་བོད་རྒྱལ་ལོ་ཉིས་སྟོང་བརྒྱ་དང་ལྔ་བཅུ། རབ་གནས་ཆུ་ཡོས་ལོའི་བོད་ཟླ་ལྔ་པའི་ཚེས་ཉི་ཤུ་བཞི་དང། སྤྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་ཟླ་བ་བདུན་པའི་ཚེས་བཅུ་གཅིག། རེས་གཟའ་མིག་དམར་ཉིན་གྱི་གཏམ་གླེང་ལེ་ཚན་འདིའི་ནང། བོད་ཀྱི་གྲགས་ཅན་མི་སྣ་ངོ་སྤྲོད་ཞུ་རྒྱུ་ནས་བོད་ཀྱི་མདོ་སྨད་ཁུལ་དུ་འཁྲུངས་ཤིང། གསན་བསམ་སློབ་གཉེར་རྒྱ་ཆེ་གནང་པའི་རྗེས་མདོ་སྨད་ཁུལ་དུ་དགོན་པ་དང་བཤད་གྲྭ་ཁག་ཅིག་ཕྱག་བཏབ་གནང་བ་དང། མང་ཚོགས་ཀྱིས་དད་རྟེན་ཕུལ་བ་ཆུད་ཟོས་སུ་མ་བཏང་བར་ཕན་ནུས་བསྐྲུན་མཁན་གྱི་ཀིརྟི་སྐུ་ཕྲེང་ལྔ་པ་གྲུབ་དབང་བསྟན་པའི་རྒྱལ་མཚན་མཆོག་གི་སྐུ་ཚེའི་མཛད་རྗེས་ངོ་སྤྲོད་ཞུས་པ་ཞིག་སྙན་སྒྲོན་ཞུ་རྒྱུ་བཅས་གསན་མཁན་རྣམ་པ་ཚོར་འཚམས་འདྲི་ཞུ་བ་དང་ཆབས་ཅིག་དེ་རིང་གི་ལས་རིམ་ཁག་རིམ་པས་ངོ་སྤྲོད་ཞུ་བ་ཡིན།

གསན་མཁན་རྣམ་པ་ཚོ་སྐུ་ཁམས་བཟང། དེང་གཏམ་གླེང་གི་ལེ་ཚན་དེ་ཡིན། ང་ལེ་ཚན་འདི་གཙོ་སྐྱོང་ཞུ་མཁན་སྒྲོལ་དཀར་ཡིན། དེ་རིང་གི་ང་ཚོའི་ལེ་ཚན་འདིའི་ནང་ལོགས་ལ་ཡང་ང་ཚོ་བོད་གངས་ཅན་ལྗོངས་ཀྱི་འདས་པ་ནས་ད་ལྟ་བར་གྱི་བོད་ཀྱི་ཆོས་དང་རིག་གཞུང་རེད། ཆབ་སྲིད་དཔལ་འབྱོར་སོགས་ད་ཕྱོགས་མང་པོའི་ཐོག་ལ་རླབས་ཆེན་གྱི་མཛད་རྗེས་ཡོད་པའི་ཕུལ་བྱུང་མི་སྣ་ངོ་སྤྲོད་ཞུ་རྒྱུ་ནས་ད་དེ་རིང་ང་ཚོའི་ལེ་ཚན་འདིའི་ནང་ལོགས་ལ་ངོ་སྤྲོད་ཞུ་རྒྱུའི་མི་སྣ་དེ་ཡིན་པས་ན་ཀིརྟི་སྐུ་ཕྲེང་ལྔ་པ

གྲུབ་དབང་བསྟན་པའི་རྒྱལ་མཚན་མཆོག་གི་ད་སྐུ་ཚེའི་ལོ་རྒྱུས་དེ་ག་ངོ་སྤྲོད་ཞུ་ཡ་ཡིན་བྱས་ཙང་དེ་ཡིན་དུས་ག་ནས་ང་ཚོས་ད་དུས་རྒྱུན་གཞིར་བཟུང་བྱས་རྗེས་ལོ་རྒྱུས་ཀྱི་ད་གྲགས་ཅན་མི་སྣ་ངོ་སྤྲོད་ཞུས་པའི་སྐབས་ལ་འཁྲུངས་ཡུལ་དང་ནི་འཁྲུངས་ལོ་རེད་ཡང་ཆུང་དུས་ཀྱི་གནས་སྟངས་དེ་ག་དེ་ཚོ་ཐོག་མར་ངོ་སྤྲོད་ཞུ་གི་ཡོད་ལ་དེ་ཡིན་དུས་ཏག་ཏག་ནི་ཀིརྟི་སྐུ་ཕྲེང་ལྔ་པ་གྲུབ་དབང་བསྟན་པའི་རྒྱལ་མཚན་ཡིན་པས་ན་ང་རང་ཚོ་བོད་ཀྱི་མདོ་སྨད་ཁུལ་དུ་ནི་གཅིག་སྟོང་བདུན་བརྒྱ་བཅུ་གཉིས་ཀྱི་ལོ་ལ་འཁྲུངས་པ་ཞེས་བྱས་འདུག་ལ་ཡང་འཁྲུངས་ལོ་འདིའི་གསུང་སྲོལ་གཞན་དག་གཅིག་ནང་ལོགས་ལ་ཡིན་པས་ན་གཅིག་སྟོང་དྲུག་བརྒྱ་བརྒྱད་ཅུ་གྱ་གཅིག་གི་ལོ་ལ་འཁྲུངས་པ་ཞེས་བྱས་འདི་འདྲ་བྱས་འདུག་བྱས་ཙང། རྒན་ལགས་ང་ཚོ་ཡང་འཁྲུངས་ལོ་འདི་ད་གཏན་འཁེལ་བ་འདི་ག་པར་ཆ་བཞག་དགོས་ཀྱི་ཡོད་ན་དེ་ཅིག་ངོ་སྤྲོད་གནང་རོགས་གནང་ད་སྐབས་དེ་དུས་ཡིན་པས་ན། གཟིམ་ཤག་གི་གནས་སྟངས་དང་ཡབ་ཡུམ་གྱི་གནས་སྟངས་ག་འདྲ་ཡོད་ན་ནི་ཆུང་དུས་ནས་ཡང་ཅིག་གི་ཐུགས་གཤིས་དེ་ཚོ་ག་འདྲ་ཡོད་ན་དེ་ནས་བྱས་རྗེས་རྒན་ལགས་ང་ཚོ་འགོ་འཛུགས་ཤིག་གནང་རོགས་གནང།

གནའ་སྔ་མོ་ལྟར་དུ་བྱས་པ་ཡིན་ན་དེ་ལ་རྡོ་སྟོད་དང་རྡོ་སྨད་ཟེར་ནས། ད་རྡོ་སྟོད་དང་རྡོ་སྨད་ཟེར་དགོས་ཡ་དེ་གཙོ་བོ་དཀྲིས་ལུང་པ་དེ་ལ་ཁོའི་ཆུ། ཧ་ཅང་གི་ཆེན་པོ་དེ་འདྲ་ད་མ་རེད་དེ་ཡིན་ན་རྡོ་ཆུ་ཟེར་ནས། དམིགས་བསལ་གྱི་རྗེས་ཆུ་ཡོད་ཅིག་ཡོད་བསྡད་པ་ཡིན་དེ་ལ་དཀྲིས་ད་འདབས་ནས་ཡོང་ངེས་དེ་ལ་རྡོ་སྨད་དང་དེའི་སྟོད་ནས་ཡོང་ངེས་དེ་ལ་རྡོ་སྟོད་ཟེར་ནས་ད་རྡོ་སྟོད་དང་རྡོ་སྨད་གཉིས་ཕྱེ་བས། ད་རྡོ་སྟོད་ལ་འཁྲུངས་པ་རེད་ཟེར་ནས་ད་གནའ་སྔ་མོ་ལྟར་བྱས་ན་རྡོ་སྟོད་རྡོ་སྨད་ཟེར་དེའི་རྡོ་སྟོད་ལ་འཁྲུངས་པ་དང། དེ་ནས་དེང་སང་གི་ཀྱི།

ད་དེ་ཡང་ཡབ་མེས་ཀྱི་གནས་སྟངས་ཅིག་ཡོང་དུས་ད་ཡབ་མཚན་ལ་ད་ཚེ་རིང་པོ་ཡིན་ས་ཡོད་དེ་དང་དེ་ནི་ཡབ་དེ་མ་འདྲ་བ་ཞིག་འདུག་རྩ་བའི་ཕྱུག་པོ་ཆེན་པོ་དང་དཔལ་འབྱོར་གྱི་ནི་དང་ད་ཕུན་སུམ་ཚོགས་པ་ཆེན་པོ་དེ་འདྲ་ད་མ་རེད་དཀྱུས་མ་རེད་ད་གྲོང་གསེབ་ཀྱི་ཁྱིམ་ཚང་དཀྱུས་མ་གཅིག་རེད་དེ་ཡིན་ན་ཡབ་དེ་ཧ་ཅང་གི་དགེ་སེམས་ཆེན་པོ་དང། ཡབ་ཁོ་རང་མི་ཚེ་གཅིག་རིང་དེ་ལ་མ་ཎི་རྐྱང་པ་བསགས་བསྡད་པ་དེ་མ་ཎི་དུང་ཕྱུར་གཉིས་ལྷག་བསགས་བཞག་པ་རེད་ཟེར་ནས། དེ་རྗེས་དེ་དེ་ཡབ་ཁོ་རང་ཐུན་མོང་མ་ཡིན་པའི་ཁྱད་ཆོས་སྒྲོང་གཏམ་རོ་དེ་འདྲ་བྱས་འདུག་དེ་གཅིག་བྱས།

ད་དེ་འདྲའི་ཁྱད་ཆོས་མང་པོ་མ་འདྲ་བ་ཞིག་འདུག་དེ་ནི་སྐུ་ཞབས་པའི་འཇམ་པོ་དང། དེ་འདྲའི་བདག་པོས་བདག་གི་ཁོ་རང་གི་ཀྱི་ཁྱད་ཆོས་བཏང་ནས་པའི། ད་ལྟ་ན། ཀྱི་སྐལ་བཟང་གི། ཡིད་དུ་འོང་བ་དེ་འདྲའི་གཅིག་ཡིན་པ། དེ་འདྲའི་གཅིག་དང། ལྷག་པར་དུ་སྐུ་ན་ཆུང་དུས་ནས་བཟུང་སྟེ། བྱ་བ། ད་མ་བསླབས་པ་དང་དེ་ནས་ད་མི་དགེ་བའི་རང་བཞིན་ཅན་གྱི་བྱ་བ་ལ་རྩ་བ་ཉིད་ནས་མ་བྱེད་ངེས་ཀྱི་རང་བཞིན། ད་ཇི་བཞིན་བསླབ་པ་ལ་མ་ལྟོས་པར་རང་བཞིན་ཉིད་ཀྱི་སྟེང་ནས། ད་ཁྱོད་གར་ས་ད་ད་རང་བཞིན་ཤུགས་ཀྱི་སྟེང་ནས་བྱ་བ་ངན་པ་རྩ་བ་ནས་མ་བྱེད་ངེས་ཅིག་ད་བྱ་བ་ངན་པ་བཙལ་ན་གཙོ་བོ། ད་དཔེར་ན་ད་ཉེས་པ་དང་མི་དགེ་བའི་རང་བཞིན་གཞན་ལ་བསམ་ངན་བྱས་ཡང་འདྲ་བོ་དེ་ནི་ཚིག་ངན་པ་བཤད་ཡང་འདྲ་བོ་དེ་ནི་རྒན་པ་ལ་མ་གུས་པ་བྱས་ཡང་འདྲ་བོ། དེ་འདྲའི་གནས་སྟངས་ལ་རྩ་བ་ནས་མ་གནང་ངེས་ཅིག་འོ་དེ་འདྲའི་རྩ་བ་ནས་མ་གནང་ངེས་ཅིག་ག་དུས་ཡིན་ན་ཅི། ཁོ་བྱ་བ་ཆེ་ཆུང་ལ་མ་ལྟོས་པར་གཞན་ལ་ཕན་ཐོགས་བྱེད་ངེས་ཅིག་དང་ད་གཞན་ལ་ཕན་སེམས་བཅང་ངེས་ཅིག་དེ་འདྲའི་ཅིག་ལྷག་པར་དུ་ད་སྐུ་ན་གཞོན་དུས་ད་བོད་ཀྱི་ཚོགས་དང་ཅི་ད་སོ་སོ་ཅི། ན་མཉམ་དབུས་འོད་དང་ཞི་གཡོག་མང་པོ་ལྷན་དུ་རྩེད་མོ་རྩེ་ཡོད་སྐབས་དེ་ལ་ག་དུས་ཡིན་ན། ཅི། ས་གི་ཁྲི་མཐོང་པོ་ཅིག་བརྒྱབ་བོ་ཁོ་རང་ས་གི་ཁྲི་དེ་སྒང་ལ་བཞུགས། དེ་ནས་བྱིས་པ་གཞན་དག་ཁོ་རང་འདི་ལ་སློབ་མ་ཡིན་པའི་བཟོ་ཅིག། དེ་ནས་དེ་ཚོ་ལ་ཆོས་གསུང་བའི་རྣམ་པ་དེ་ག་དུས་ཡིན་ན་ཤུགས་ཆེན་མོ་གནང་ངེས་ཅིག། དེ་དང་དེ་ནས་རྡོ་དང་དེ་ནས་ཤིང་དེ་འདྲའི་མང་པོ་ཅིག་འདི་ལ་བཞག་ཅིག། ཌཱ་མ་རུ་དང་དྲིལ་བུ་དང་རྡོ་རྗེ་དང་དེ་ནས། དེ་འདྲའི་ཆོས་ཆས་ཀྱི་རྣམ་པ་འདྲ་བོ་ཅིག་ག་དུས་ཡིན་ན་ཁོ་ཆོས་ཕྱོགས་ཀྱི་བྱ་བ་ཅིག་དེ། ཅི། དེའི་རྣམ་པ་འདྲ་བོ་ཤུགས་ཆེན་མོ་བསྟན་ངེས་ཅིག། དེ་ནི་དེ་དང་དེ་ཡིས་མཚོན་པའི་གང་དེ་རེད་སྐུ་ན་གཞོན་དུས་ཀྱི་གནས་སྟངས་དེ་མ་འདྲ་བ་འདྲ་ཞིག་འོང་དུས་མ་འོངས་པ་ན་ཁོ་རང་གང་གི་ག་འདྲ་ཆགས་རྒྱུ་ཡིན་པ་དེའི་གནས་སྟངས་དེ་སྐུ་ན་གཞོན་དུས་ནས་བཟུང་སྟེ་མ་འོངས་ལུང་བསྟན་ཚིག་དེ་ནི་མང་པོ་བྱེད་གིན་འདུག་ད་སྐུ་ན་གཞོན་དུས་དེ་འདྲའི་བསྡུས་པ་ནང་བཞིན་མ་འོངས་པ་ན་དངོས་གནས་དྲང་གནས་ད་མདོ་སྨད་ཀྱི་ད་ལྷོ་རྒྱུད་དང་བྱང་རྒྱུད་ཆ་ཚང་ལ་ཆོས་འཁོར་བསྐོར་མཁན་དང་དེ་ནས་སྐུ་ད་མཛད་པ་འཕྲིན་ལས་ཧ་ཅང་གི་རྒྱ་ཆེན་པོ་ཞིག་ཆགས་སོང་བ་རེད

བོད་གཞུང་དགའ་ལྡན་ཕོ་བྲང་བ་དང་དམིགས་བསལ་གྱི་འབྲེལ་བ་ཆེན་པོ་ཡོད་ངེས། མ་འདྲ་བའི་ལུགས་གཅིག་ཡོད་དེ་ཡིན་དུས། ད་སྐུ་ན་གཞོན་དུས་ནས་བཟུང་ནས་ང། བསྟན་པ་རབ་རྒྱས་ཡིན་ཟེར་ནས་དེ་མང་པོ་ཅིག་གསུངས་དེ་ངེས་ཅན་ཡིན་ས་རེད་ཡིན་ནའང་དེ་ནས་གསུང་བ་ཡིན་ན་ཡང་ད། ཡབ་ཡུམ་དུ་ལུགས་ད་བསྟན་པ་རབ་རྒྱས་ཟེར་ན་སུ་ཡིན་ནས་དེ། ཅིག་ཤེས་ར་ཧ་གོ་གི་ཡོད་ས་མ་རེད་དེ་ཡང་སྐུ་ན་གཞོན་དུས་ཀྱི་གནས་སྟངས་གཅིག་རེད། དེ་ནས་གཞན་པ་གཅིག་དེ་ད་ལོ་གསུམ་བཞི་ཡག་དགུང་ལོ་དེ་ཙམ་ཡོང་དུས། ད། མཛད་ཕྱོགས་ཆ་ཚང་གོང་དུ་ཞུས་པ་ནང་བཞིན་དཔེ་དེ་མ་འདྲ་བ།

ཁྱི་ཆུ་མང་པོ་ཞིག་ཉིན་མཚན་ནང་བཅུག་ཡ་དང་དེ་འདྲའི་ལྷག་པར་དུ་ཐ་མ་དེ། ད་ནས་ཏང་དེ་ཚོ་ར་འདྲ་འཁྲུངས་ཡོད་རྒྱུ་ནི་ཐ་མ་ནས་ང་ཚོ་ད་ཡོངས་གྲགས་ཀྱི་ཏང་ནི་ཉིན་མཚན་གཅིག་གཅིག་སྟེ། བན་ཆེན་ཀི་ཀྲང་ང་བ་ལུག་ཟོང་ཡིག་ཆིག་གི་དེ་དང་དེ་ནས་ལྷ་མོ་ཆུ་སྐྱོང་ཡོངས་གྲགས་དེ་ཉན་པ་གཉིས་ད་ཀི་ཏི་ཀི་ཁྲེན་བཞི་བ་ཐོག་མི་ལུག་ཟོང་འཇམ་དབྱངས་ཀྱི་ཡང་སྤྲི་རེད་འདུག་ཟེར་ནས་ཡོངས་ཆགས། ད་ཉིན་མཚན་ནང་ངས་ཁོང་གཉིས་རེད་ཁོང་གཉིས་ཉིན་མཚན་ནང་དེ་ནས།

སུམ་ཅུ་སོ་བཞིའི་ལོ་ལ་ཨ་ནེ་དབུས་ཕྱོགས་ལ་ཕེབས་པ་ཞེས་བྱས་འདུག་དེ་དུས་ཡང་རིས་མེད་ཀྱི་བླ་མ་མང་པོའི་སྐུ་མདུན་ནས་བཀའ་ཆོས་མང་པོ་ཅིག་གསན་གནང་ཡོད་ས་རེད་ལ་ཡང་རྒན་ལགས་ཀྱི་ངོ་སྤྲོད་གནང་བའི་ནང་ལོགས་ལ་སྐབས་དེ་དུས་ད་གཞུང་ས་མཆོག་གིས་གཟེངས་བསྟོད་གནང་བ་ཞེས་བྱས་འདུག་དེ་རྒན་ལགས་ཡང་ང་ཚོར་འགྲེལ་བཤད་ཅིག་གནང་རོགས་གནང་ཞུ་གི་ཡིན་ཡང་གཙང་ཁུལ་དུ་ཕེབས་ནས་ཀུན་གཟིགས་པཎ་ཆེན་རིན་པོ་ཆེ་དྲུང་ནས་མཇལ་ཁ་ཞུས་གནང་བའི་སྐོར་དེ་དང་དེ་བཞིན་ཡང་དབུས་ནས་ཨ་ནེ་གདན་དྲངས་པའི། ཇོ་བོའི་སྐུ་བྱིན་རླབས་ཅན་ཞེས་བརྗོད་འདུག་འདིའི་ལོ་རྒྱུས་འདི་གའི་ནས་ནི་གྱང་ལ་ག་ང་ཚོ་ཡང་འགྲེལ་བཤད་ཞིག་གནང་རོགས་གནང། ལགས་སོ་ལགས་ད་ག་ནང་ད་ལྟའི་གནས་ག་ནང་གཅིག་ཏུ་བསྟན་ཡོད་ས་རེད་ད་ལྟ་དབུས་གཙང་དུ་ཕེབས་ཟེར་ཡ་དེ་ད་དེ་སྐབས་དེ་ད་དྲ་མ་ལག་བྱེད་འདི་རེད་ངེད་གཉིས་ད་ང་མ་སྐད་ཆ་མང་པོ་བྱུང་བ་དེ་སྐབས་དེ་དབུས་གཙང་ལ་ད་མདོ་སྨད་ནས་དབུས་གཙང་ལ་ཕེབས་ཟེར་ཡ་དེ་ལས་སླ་བོ་ཆུང་ནས་རེད་མི་འདུག་ཨ་དཔེ་དང་རེད་ད་གནང་རེད། ག་ག་མོ་བྲེ་ཡོད་ཨ་མ་རེད་ལམ་ག་ང་རེད་དེ་ནི་ལམ་ཁ་ཅིག་ད་ལམ་ག་ང་དེ་ཅུང་ཨ་མ་ཡིན་པ་ལམ་ཁ་ནས་བྱེད་སྟངས་བདེ་འཇགས་ཞེ་དྲག་མི་འདུག་ཨ་དེ་ད་དེ་སྐབས་དེ།

ཐུང་ཐུང་ཐུང་ཐུང་ཅིག་ནི་འབའ་ནས་བཞུད་ན། ད་ལྟ་དེ་ད་གོང་དུ་གསུངས་པ་ནང་བཞིན་ང་སྔ་མོ་ལོ་རྒྱུས་ཀྱི་སྟེང་ན་ཡོད་འདུག་པའི་ལྔ་པ་བསྟན་པའི་རྒྱལ་མཚན་སྐབས་ནས་དབུས་ཉི་མ་ལྷ་ས་ནས་ད་དེ་འདྲའི་ཇོ་བོ་སྐུ་འདྲ་ཧ་ཅང་གི་རྩ་ཆེན་པོ་དང་བྱིན་རླབས་ཆེན་པོ་བརྩི་འདུག་པ་ནང་བཞིན་ད་དེ་འདྲའི་རིགས་དེ་ཡིན་ནའང་ད་དེ་དུས་འགྱུར་སྐབས་དེ་ལ་བརླག་སོང་བ་རེད་ད་གང་ལྟར་ཀྱང་ད་བརླག་སོང་བ་ཟེར་ན་དེ་རེད་ད་ཡང་ཅིག་ཡོད་བ་མ་རེད་དེ་དེ་རྗེས་ནས་ད་ནང་ནང་རྗེས་ནས་འདི་ནས་མ་ཡང་བསྐྱར། ད་རིན་པོ་ཆེ་གི་དེ་འདྲའི་ཡང་རྒྱ་གར་གྱི་ཆ་ལུགས་མ་ད་ཅོག་གི།

དེ་སྐབས་དེ་ནས་བཟུང་སྟེ་གཞི་ཡི་ནི། ཁོ་སྟག་ཚང་ལ་མང་བོ་བཞུགས་དེ་ནས་ཚེ་རིང་ཀིརྟི་གི་གདན་ས་གཙོ་བོ་དེ་ལ་གཙོ་སྤོས་འདུག་བ་དེ་ལ་སྤོས། ད་སྤོ་ཡི་ཐེངས་དང་བོ་དེ་ལ། ད་ཀིརྟི་བླ་ནོར་ཁ་ཚོན་སོ་ནོར་ཟེར། དེ་བཞེངས། ཐེངས་དང་བོ་ཀིརྟི་བླ་ནོར་ཁ་ཚོན་སོ་ནོར་ཟེར་ཏེ། ད་བླ་མ་གི་བླ་བྲང་འདྲ་བོ་གཅིག་དེ་དེ་ཡིན་ན་ཡང། ད་རིམ་པས་རིམ་པས་བླ་མ་གི་བླ་བྲང་སྟེ། ད་ང་ཚོ་ཕྱོགས་ཀྱི་ཡུལ་ཁམས་ལ་དེའི་རྒྱ་ཆེན་པོ་འདྲ་བོ་གཅིག་ཡོད་བ་ཡུལ་ཁམས་རྒྱ་ཆེན་པོ་དེ་ཡི་ཆོས་སྲིད་ལུགས་གཉིས་ཀྱི། དབང་ལུང་གི་ལྟེ་གནས་གཅིག་ལ་ཆགས་འདུག་བ་ད་དེ། དགོན་པ་དང། ད་ལྷ་སྡེ་ཆ་ཚང་ལ། ཆོས་ཕྱོགས་རྐྱང་བ་མ་ཡིན་པ་ཁོ་ཆབ་སྲིད་ཀྱི་སྟེང་ནས་དབང་རྒྱུད་ཅིག་གཉིས་ཀྱི།

རྣམ་རྒྱལ་བདེ་ཆེན་གླིང་ཞེས་བྱ་བཏགས་གནང་པ་རེད་འདུག་བྱས་ཙང་ད་ཁོ་རང་གི་སྟག་ཚང་ལྷ་མོ་ཀིརྟི་དགོན་པའི་ཐོག་མ་ཡང་དགོན་པ་གསར་བཞེངས་གནང་ཡ་ད་དེ་ནི་གནས་སྟངས་དེ་ག་འདྲ་ཅིག་ཐོག་ནས་གསར་བཞེངས་གནང་པ་ཡིན་ན་ད་གནས་མཆོག་དེ་ཆོས་སྡེ་ཕྱག་འདེབས་མཛད་གནང་པ་དང་ལུང་བསྟན་གྱི་སྐོར་བཅས་འདུག་ལ་ད་ག་ནང་བཞིན་ཡང

འདི་དང་འབྲེལ་ཡོད་ཀྱི་ཐོག་ནས་ནི་ད་སངས་རྒྱས་བསྟན་པའི་ཐོག་ལ་ཞབས་འདེགས་རླབས་ཆེན་ཅིག་བསྒྲུབས་གནང་ཡོད་རེད་ལ་ཡུལ་གྲུ་མང་པོ་ད་དད་པའི་རྟེན་དུ་ཡང་ཐུགས་རྗེ་ཆེན་པོ་ཕྱག་སྟོང་སྤྱན་སྟོང་གི་སྐུ་མང་པོ་ཅིག་བཞེངས་གནང་བ་སུ་འདུག་ད་ག་ནང་བཞིན་ཡང་སྐྱ་སེར་སོ་སོ་སོའི་གནས་བབ་ལ་འཚམས་པའི་ཐོག་ནས་ཆོས་ཀྱི་བྱེད་སྒོ་མང་པོ་ཅིག་གསར་འཛུགས་གནང་བ་དེ་ཡིན་ན་ལགས་ད་དངོས་གནས་སྐབས་དེ་དུས་ཀྱི་སྤྱི་ཚོགས་དང་ནི་མཐུན་པའི་ཡང་དམིགས་བསལ་གྱི་ནི་མཛད་རྗེས་ཅིག་ཆགས་མེད་འགྲོ།
ད་རང་རང་ལ་དེ་གནད་འགག་ནང་བའི་ཆེན་པོ་བཞི་བོ་ཡིན་ས་རེད་གང་ཡིན་ཟེར་ན། ད་ད་ནི་རང་ལ་གསུངས་པ་ནང་བཞིན་གྱི་ད་སྤྱིར་བཏང་དེ་ད་དུས་སྐབས་དེ་ད་གནས་སྟངས་ཀྱི་དེ་ད་མདོ་སྨད་ལྷག་པར་དུ་མདོ་སྨད་ལྷོ་རྒྱུད་དང་དེ་ནས་ཁོ་རྒྱ་བོད་ས་མཚམས་གྱི་དེ་ཁོ་ད་ལ་ང་ཚོ་སྲིན་པོ་གདོང་དམར་གྱི་གཞི་རེད་ཟེར་ནས་དེ་མ་སངས་བོད་མཁན་མ་ཁྱོད་ཏང་ངན་དངོས་གནས་ཁོ་སྤྱོད་པ་བྱས་ན་ཧ་ཅང་གི་སྤྱོད་པ་རྩུབ་པོ་དང་སྤྱོད་པ་གཏུམ་པོ་ད་མི་དགེ་བའི་བྱ་བ་ལ་ཤུགས་ཆེན་པོ་བསྐྱེད་ངེས་མི་གི་གཤིས་ཀ་གི་སྟེང་བྱས་ན་ཧ་ཅང་གི་རྩུབ་པོ་དང་མ་རུངས་པ་དང་གཏུམ་པོ

དགོན་རྟེན་དང་བརྟེན་པ་དང་བཅས་པའི་ཆ་ཚང་བ་བཞེངས་ཡོང་དུས། བཞེངས་ཏེ་བྱུང་བ་ཙམ་མ་ཡིན་པར་དེ་ནས་ཡུལ་ཁམས་དེ་ལ། ད་མི་དགེ་བའི་ད་དགེ་སྡིག་གི་སྤང་བླང་དེ་ངོ་སྤྲོད་གནང། དེ་ནས་ཁོས་ད་མ་ཎི་ཅིག་སྨྱུང་གནས་དང་དེ་ནས་མ་ཎི་བཙུགས་དགོས་ཡ་དེ། ད་ཐེངས་དང་བོ་སྐབས་དེ་ལ་ནང་ཆོས་ཀྱི་གཏིང་ཟབ་པོ་ངོ་སྤྲོད་བྱས་ན་ངོ་འཕྲོད་གི་མ་རེད་དེ་རྗེས་དེ་རྗེས་ད་གནས་སྟངས་དེ་འདྲ་གི་སྟེང་ནས་མ་ཎི་དང་ཡ་དེ་འདྲ་སྲོལ་བཙུགས། ད་མི་མང་དཀྱུས་མ་དེ་ཚོ་ལ་དེ་འདྲ་གི་སྟེང་ནས། གཙོ་བོ་ད་དགེ་སྡིག་སྤང་བླང་གི་རྣམ་གཞག་དང་དེ་ནས། ཁོ་ཚོའི་བསམ་བློ་དང་དེ་ནས

ནི་ཡང་ཁ་མཆུ་དང་དེ་གའི་འདུམ་སྒྲིག་གནང་ཡ་དང་དེ་ག་ནང་བཞིན་ཡང་རྒྱ་ནག་གོང་མའི་སྐུ་ཚབ་ཀྱི་ངོ་བོའི་ཐོག་ནས་ལྟ་ཁོ་རང་ལ་ནི་གཟེངས་བསྟོད་དང་ཡང་དགའ་ཕྱོགས་གནང་བ་ཟེར་བྱས་དེ་འདྲ་གི་གནས་ཚུལ་ཅིག་འདུག་འདི་རྒྱ་ནག་གི་འད་ས་ཆེ་གི་ཡོད་རེད། ལ་སོང་ལ་ད་དེ་ནི་འགའ་རང་ཅིག་འད་ཡིན་སར། དེ་སྐབས་དེའི་གོང་དུ་ངེད་ཀྱི་སྐད་ཆ་ཕྲན་བུ་བྱུང་བ་ནང་བཞིན་གྱི། ད་དེ་སྐབས་དེའི་གོ་ཐོས་ཆ་ཚང་དེ་འགྲོ་བ་འགར་ས་བཙལ་བའི་གཤིས་ཀ་དེ། སུ་དཔའ་བོ་དང་སུ་ལ་སྟོབས་ཁོ་ཡོད་ན་དེ་ལ་རང་ཅིག་རྒྱལ་ཁ་ཐོབ་ཀྱི་མ་གཏོགས་ལས་རྒྱུ་འབྲས་དང་བདེན་པ་ཟེར་དེ་ལ་གཏུགས་ནས་སྒོ་ཞར་བ་བྱེད་ངེས་ཤེས་ར་མི་འདུག་བ་ད་སི་དཔོན་ཐོག་བཙན་པ་དེ།

ཡང་བསྐྱར་དམག་འཁྲུག་དང་དེ་ནས་ད་བྱུང་ན་ཁ་ཅིག་དེ་འདྲའི་རྩ་བ་ནས་ཡོང་ན་མི་འགྲིག་གི་ཟེར། ཨ་ད་བླ་མ། ཆོས་ཀྱི་དམ་ཚིག་ལ་སྦྱར་ནས། དེ་འདྲའི་གནང་སྟངས་ཅིག་འདུག་ཨ་དེ་འདྲའི་སྟངས་ནས་པེ། ད་བྱུང་ན་ཁ་ཅིག་མང་པོ་ཅིག་འདི་འདྲའི་གནང། དེ་འདྲའི་ད་ལུང་པ་དེ་ད་མདོ་སྨད་ཕྱོགས་ལུང་པ་མང་པོ་ལ་དེ་འདྲའི་བྱུང་ན་ཁ་ཅིག་མང་པོ་འདི་འདྲའི་གནང་ཡོད་དེ། ད་དེ་སྐབས་དེ་ང་ཚོ་བོད་ཀྱི་ཟོང་ཆིག་གི་ཤོག་དེ་ལ། སྤྱང་ལགས་རྒྱ་བོ་ཟེར་ནས་ཅིག་ཡོད་རེད་ད་སྤྱང་ལགས་སྤོམ་པོ་ཟེར་ནས་ཅིག་ཡོད་རེད་ད་ཡིན་རྒྱུ་ཁོ་ཚོ་ད།

རྟ་དང། ཟོག་རྐྱང་པ་སྟོང་བདུན་དང་འབུལ་རྒྱུ་བྱུང་ཡོད་པ་རེད་ཟེར་དེ་འདྲའི་རྣམ་ཐར་ཅིག་འདུག་རྟ་ནོར་རྐྱང་པ་སྟོང་བདུན་ཟེར་དེ་གཞན་གསེར་དང་དངུལ་དང་རིན་པོ་ཆེ་དང་དེ་འདྲའི་འབྲུ་རིགས་དང། དར་གོས་རིགས་དེ་ཁྱོན་ནས་བརྩི་གི་ཡོད་མ་རེད་རྟ་ནོར་སེམས་ཅན་རྐྱང་པ་དེ་སྟོང་བདུན་དེ་འབུལ་རྒྱུ་བྱུང་ཡོད་རེད་ཟེར་དེ་ད་དཔེར་ན་ད་འབུལ་རྒྱུ་བྱུང་ཡོད་དེ་དཔེ་རྒྱ་ཆེན་པོ་འདུག་ག་ཕེབས་པ་ཡིན་ན་ཀྱི་ཧ་ཅང་གི་རྒྱ་ཆེན་པོ་རེད། ཡིན་ན་ཡང་ད་དེ་ག་ཚད་འབུལ་རྒྱུ་བྱུང་བ་ཡིན་ན་ཡང་དེ་ནང་བ་མེད་ལོངས་སྤྱོད་དང་ཕྱི་ཚུལ་རྩ་བ་ནས་མ་སྟོན་ངེས་ཅིག་ལྷག་པར་དུ། ག་བ་ནས་གཅིག་ཕུལ་བ་ཡིན་ན་དེ་ད་ཕར་རང་ས་གནས་དེ་དང་དེ་དགོན་པ་དེ་ལ་ཡང་བསྐྱར་ཕར་ཅིག་གཅིག་འཇུག་བྱེད་ཡ་དང་དེ་ནས་གཙུག་ལག་ཁང་བཞེངས་པ་དང་དེ་ནས་སྐུ་གསུང་ཐུགས་རྟེན་བཞེངས་པ་དང་དེ་ནས་དགོན་པ་གི་ཚུགས་ཡུལ་ཐད་ལ་བཞག་ཡ་འགྲོ། དེ་བྱས་ནས་གང་ལྟར་ཀྱང། གང་ཕུལ་བ་དེ་ད་མང་ཚོགས་ངོས་ནས་ཡ་གང་ཕུལ་བ་དེ་ཡང་ཁྱད་འཕགས། མང་ཚོགས་ལ་ཕན་པ་དང་དེ་ནས་བསྟན་པ་ལ་ཕན་པ་དང་འགྲོ་བ་ལ་ཕན་པ་དང་དེ་ནས་བསྟན་པའི་རྒྱུན་མུ་མཐུད་དེ་གནས་བ་ལ་ཕན་པ་དེ་ནས་དགེ་འདུན་པའི་སྡེ་གི་འཚོ་བ་ལ་ཕན་པ་འོ་དེ་དང་དེ་ཡིས་མཚོན་པའི།